འཛམ་གླིང་གི་ས་ཕྱོགས་གང་སར་ལ་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ད་རིང་གི་ལས་རིམ་གཙོ་སྐྱོང་པ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི། བོད་ཟླ་དགུ་པ་ཚེས་ཉི་ཤུ་རྩ་དགུ་དང།

ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གི་གནས་ཚུལ་དང།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་སྔོན་མགུལ་ཆམ་བཞེས་པའི་རྐྱེན་གྱིས་སྐུའི་འཕྲོད་བཞེས་བརྟག་དཔྱད་སླད་སྤྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་རྒྱལ་ས་ལྡི་ལིར་ཆིབས་བསྒྱུར་བསྐྱངས་གནང་མཛད་དེ་འདི་ཚེས་བཅུ་གཉིས་ཉིན་གྱི་སྔ་དྲོ་མགོན་པོ་གང་ཉིད་མཆོག་སྐུ་ཁམས་གསལ་ཐང་ངང་ནས་ཐུགས་དགྱེས་ཚོར་ཆེན་པོས་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་གནང་སོང།
མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང། སྐབས་དོན་གླེང་མོལ་ཞེས་པའི་གི་ལེ་ཚན་བཅས། ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་ཞུ་རྒྱུ་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ། མི་མང་ལ་གསུང་ཆོས་གནང་བའི་གི་སྟབས་དང་བསྟུན་ནས་གི། ལྷ་ལྡན་སྨོན་ལམ་ཆེན་མོ་འཕར་མ་ཞིག་ཚོགས་གཏན་འཁེལ་ཡོད་པ་རེད། དེ་ཡང། དེ་ཡང་དགའ་ལྡན་ཕོ་བྲང་ཡིག་ཚང་གི་གནས་ཚུལ་སྤེལ་གསལ་ལྟར་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་གི་ལོ་མཇུག་ཕྱི་ཟླ་བཅུ་གཉིས་པ་ཚེས་དགུ་ནས་ཚེས་སུམ་ཅུ་སོ་གཅིག་བར། ཉིན་གྲངས་གསུམ་གྱི་རིང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་གྱི་གསུང་ཆོས་ར་བའི་ནང་ལ་གསུང་ཆོས་གནང་རྒྱུ་དང། དེ་ཡང་ཚེས་ཉི་ཤུ་རྩ་དགུ་ནས་ཚེས་སུམ་ཅུ་བར། ཉིན་གཉིས་ཀྱི་གི་རིང། མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་གི་གསུང་ཆོས་གནང་རྒྱུ་དང། ཚེས་སུམ་ཅུ་སོ་གཅིག་ཉིན་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་གནང་རྒྱུ་ཡིན་པ་རེད། དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་གི་ཕྱི་ཟླ་དང་པོ་ཚེས་གཅིག་ཉིན་གནས་མཆོག་རྡོ་རྗེ་གདན་གྱི་གི་དུས་འཁོར་གསུང་ཆོས་ར་བའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་འབུལ་རྒྱུ་ཡིན་པ་སྐོར་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱ་ཐོག་ལ་གནས་ཚུལ་སྤེལ་ཡོད་པ་རེད། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལོ་འདིའི་གི་ལོ་མཇུག་གི་མཛད་རིམ་ལྟར་ན། ཕྱི་ཟླ་བཅུ་གཅིག་པ་ཚེས་ཉི་ཤུ་རྩ་དྲུག་ནས་རྒྱ་གར་ལྷོ་ཕྱོགས་དུ་རྟེན་གཞི་བྱས་པའི་སེར་སྨད་གྲྭ་ཚང་དུ་རྗེ་ཙོང་ཁ་པ་ཆེན་པོ་གིས་མཛད་པའི་ལམ་གཙོ་རྣམ་གསུམ་གྱི་གསུང་ཆོས་གནང་རྒྱུ་དང། ཕྱི་ཟླ་བཅུ་གཉིས་པ་ཚེས་གསུམ་ནས་སེར་བྱེས་གྲྭ་ཚང་དུ་སྒྲོལ་དཀར་གྱི་ཚེ་དབང་གནང་རྒྱུ་དང། དེ་བཞིན་ཕྱི་ཟླ་བཅུ་གཉིས་པ་ཚེས་དགུ་ནས། གཙང་བཀྲ་ཤིས་ལྷུན་པོའི་དགོན་པ་དུ་ལམ་རིམ་བསྡུས་དོན་གྱི་གསུང་ཆོས་གནང་རྒྱུ་དང། དེ་ནས་བརྟན་བཞུགས་འབུལ་རྒྱུ་ཡིན་པ་རེད། ཕྱི་ཟླ་བཅུ་གཉིས་པ་ཚེས་བཅུ་གསུམ་ཉིན་དཔལ་ལྡན་སྨད་རྒྱུད་གྲྭ་ཚང་ནང་ལ་གསུང་ཆོས་གནང་རྒྱུ་ཡིན་པ་རེད་འདུག། དབུས་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་མེག་སི་ཀོ་གི་གྲོང་ཁྱེར་གཉིས་པ་ཡི་ནང་ལ་ཆེད་ཕེབས་ཀྱིས་དེ་ཡུལ་གྱི་མཐོ་སློབ་ཁང་དེའི་གི་འགྲེམས་སྟོན་དབུ་འབྱེད་ཡི་ཐོག་ལ་མཉམ་ཞུགས་བྱས་ཡོད་པ་མ་ཟད་མཐོ་སློབ་ཁང་དེའི་གི་དགེ་སློབ་འདུ་འཛོམས་ཡི་ཐོག་བོད་དོན་དང་འབྲེལ་བའི་གི་གསུང་བཤད་གནང་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ལྷོ་ཨ་ཧྥི་རི་ཀ་ཡི་བོད་ཀྱི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་གི་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་པར་གཞིགས་ན། སྲིད་སྐྱོང་མཆོག་གིས་མ་འོངས་པར་གི་མཐོ་སློབ་དེ་དང་བོད་ཀྱི་རིག་གཞུང་དང་འབྲེལ་བའི་ཐོག་ནས་ཕྱག་ལས་གནང་ཕྱོགས་ཀྱི་གནད་དོན་དང་འབྲེལ་བའི་ཐོག་ལ་བཀའ་བསྡུར་གནང་ཡོད་པ་དང། དེ་ཡི་ཉིན་རྒྱབ་ཀྱི་མཛད་རིམ་ཡི་ནང། ཨོ་ཏི་སོ་ཞེས་པའི་སྒེར་གྱི་གཙུག་ལག་སློབ་གཉེར་ཁང་ནང་ཡོད་པའི་དགེ་རྒན་སློབ་ཁག་འདུ་འཛོམས་ཡི་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོས་ལུགས་མཐུན་སྒྲིལ་དང་འབྲེལ་བའི་ཐད་བཀའ་སློབ་གནང་བ་བཞིན་ཕན་ཐོགས་ཇི་ལྟར་བྱུང་མིན་སོགས་ཀྱི་སྐོར། གསལ་སྟོན་གནང་ཡོད་པ་རེད། དེའི་རྗེས་སུ་གོ་ཀྲི་མ་ལ་གྲོང་ཁྱེར་གྱི་སྤྱི་ཁྱབ་མཆོག་གིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དབུས་པའི་གི་འབྲེལ་ཡོད་ལས་བྱེད་ཚོ་ལ་ཉིན་གུང་གི་གསོལ་སྟོན་འབུལ་བ་དང་སྟབས་བསྟུན་གྱིས་ལྷན་གདོང་ཞིག་གནང་ཡོད་པ་དེའི་ཐོག་གོ་ཀྲི་མ་ལ་གྲོང་ཁྱེར་སྤྱི་ཁྱབ་མཆོག་དང་དབུས་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་རྣམ་གཉིས་བར་ཡུལ་ལུང་སོ་སོ་ཡི་གནས་སྟངས་དང་འབྲེལ་བའི་སྐོར་ཕན་ཚུན་གནས་ཚུལ་བརྗེ་ལེན་བརྒྱབ་ཡོད་པའི་གི་གནས་ཚུལ་ཐོན་གི། རྒྱ་ནག་གཞུང་གིས་དཀར་མཛེས་ཁུལ་ཡོངས་ཀྱི། རྒྱ་ནག་གཞུང་གིས་བཙུགས་པའི་གི་སློབ་གྲྭ་ཁག་གི་ནང་ལ། བོད་ཡིག་སློབ་ཁྲིད་བྱེད་རྒྱུ་མེད་པ་བཟོས་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ད་ལོ་གི་ཕྱི་ཟླ་གསུམ་པ་ཡི་ནང། དཀར་མཛེས་བོད་རིགས་རང་སྐྱོང་ཁུལ་ཡོངས་ཀྱི། རྒྱ་ནག་གཞུང་གིས་བཙུགས་པའི་གི་སློབ་གྲྭ་ཆུང་བ་དང་འབྲིང་བ་ཚང་མ་ཡི་ནང་ལ། བོད་ཡིག་གི་སློབ་ཚན་ཁག་མེད་པ་བཟོས་ཡོད་པ་སྐོར། གོང་རིམ་ནས་བརྡ་ཐོ་ཞིག་བཏང་ཡོད་པ་རེད་གི། ད་ལོ་ཕྱི་ཟླ་དགུ་པ་ཡི་ནང་སློབ་འགོ་བཙུགས་པ་དང་སྟབས་བསྟུན་ནས་དཀར་མཛེས་བོད་རིགས་རང་སྐྱོང་ཁུལ་གྱི་སློབ་གསོ་ལས་ཁུངས་ཀྱིས་བཀོད་ཁྱབ་ཞིག་བཏང་པའི་ནང། དགེ་རྒན་དང་ལས་བྱེད་ཚོ་ཚོགས་འདུ་ཚོགས་ཏེ་བརྡ་ཁྱབ་དང་ཡིག་ཆ་སོགས་གང་ཡང་མེད་པའི་གི་ཐོག་ནས་ཐག་གཅོད་བྱས་ཡོད་པ་རེད། དེའི་སྐོར་ལ་བོད་ནང་གི་འབྲེལ་ཡོད་མི་སྣ་གཉིས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། གོང་ཞུས་ཀྱི་བོད་མི་གཅིག་གིས་མུ་མཐུད་ནས་གི་འགྲེལ་བརྗོད་གནང་བ་གཞིགས་ན། ཚོགས་འདུ་འདི་ཡི་སྟེང། དཀར་མཛེས་ཁུལ་གྱི་སློབ་འབྲིང་མཐར་ཕྱིན་པའི་གི་སློབ་མ་ཚོར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་གི་ལོ་མཇུག་གི་ཡིག་རྒྱུགས་དེ། རྔ་བ་ཁུལ་གྱི་མི་རིགས་སློབ་འབྲིང་ནས་གཏོང་དགོས་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ནས་བཟུང། དཀར་མཛེས་བོད་རིགས་རང་སྐྱོང་ཁུལ་ཡོངས་ཀྱི། སློབ་གྲྭ་ཆུང་བ་དང་འབྲིང་བ་ཚང་མ་དེ། བོད་ཡིག་གི་སློབ་ཁྲིད་དང་སློབ་ཚན་ཚང་མ་དུ་མཚམས་བཞག་ནས། སློབ་ཚན་ཚང་མ་རྒྱ་ཡིག་རྐྱང་རྐྱང་ནང་ལ་སློབ་ཁྲིད་བྱེད་དགོས་པ་སྐོར་གསལ་བསྒྲགས་བྱས་ཡོད་པ་རེད། ཡང་འབྲེལ་ཡོད་བོད་མི་གཞན་ཞིག་ནས། རྔ་པ་ཁུལ་དུ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་གི་འཛིན་གྲྭ་ཁག་ད་ལོ་མཐར་ཕྱིན་གྱི་ཡོད་སྟབས། འདི་ལོ་གཅིག་པོ་ཡི་ནང་ལ་བོད་ཡིག་ཡིག་རྒྱུགས་སྤྲད་ཆོག་གི་ཡོད་པ་ལས་ལོ་རྗེས་མ་ནས་བཟུང་བོད་ཡིག་དེ་མི་ལུས་བཟོ་ཡོད་པའི་གི་གནས་ཚུལ་ཐོན་གི། ཉེ་ཆར་ཕྱི་རྒྱལ་གྱི་གསར་འགོད་པ་ཁག་ཅིག་བོད་ཀྱི་རྒྱལ་ས་ལྷ་ས་དང་ཀོང་པོ་ཉིང་ཁྲི་སོགས་སུ་ཕྱོགས་བསྐྱོད་གནང་ནས་བོད་ཀྱི་གི་འཕེལ་རྒྱས་དང་བོད་མི་ཚོ་ཡི་གི་འཚོ་བ་ལེགས་པོ་ཡོད་ཚུལ་སྐོར་གྱི་གི་གནས་ཚུལ་ཁག་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཁག་ཏུ་ཁྱབ་བསྒྲགས་ཤུགས་ཆེན་བྱེད་བཞིན་པ་དེ་ནི་རྒྱ་ནག་གཞུང་གིས་བཀོད་སྒྲིག་བྱས་པ་ལས་བོད་ཀྱི་གི་གནས་ཚུལ་ངོ་མ་དེ་ཤེས་རྟོགས་ཐུབ་ཡོད་མ་རེད་ཅེས་མཁས་དབང་ཁག་གིས་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཕྱི་ཟླ་བཅུ་པ་ཚེས་གསུམ་ནས་ཚེས་བརྒྱད་བར། རྒྱ་ནག་གཞུང་འབྲེལ་གྱི་རྒྱལ་སྤྱི་ཡི་གསར་འགྱུར་བརྗེ་རེས་ལྟེ་གནས་ཁང་གི་བཀོད་སྒྲིག་འོག་རྒྱལ་ཁབ་ཉི་ཤུ་ཙམ་ནས་ཀྱི་གསར་ལས་ཁང་སུམ་ཅུ་ལྷག་ཙམ་ཞིག་གིས་བོད་ཀྱི་རྒྱལ་ས་ལྷ་ས་དང་ཀོང་པོ་ཉིང་ཁྲི་སོགས་སུ་བསྐྱོད་དེ། བོད་ཀྱི་གི་སྐྱེ་ཁམས་ཁོར་ཡུག་སྲུང་སྐྱོབ་དང་དཔལ་འབྱོར་དང་སྤྱི་ཚོགས་འཕེལ་རྒྱས། མི་རིགས་རང་སྐྱོང་གི་གནས་བབ་ཡོད་ཚུལ་སོགས་དང། ཆོས་ལུགས་དད་མོས་རང་དབང་དང་བོད་མི་ཡི་འཚོ་བ་ཡག་པོ་ཡོད་ཚུལ་སོགས་ཀྱི་གི་ཕྱི་རྒྱལ་གྱི་གསར་འགོད་པ་དེ་དག་གིས་བརྗོད་ཡོད་ཚུལ་སྐོར། རྒྱ་ནག་གཞུང་འབྲེལ་ཞིན་ཧྭ་གསར་ལས་ཁང་གི་ཁ་བྱང་ལ། འཛམ་གླིང་དངོས་ཡོད་ཀྱི་བོད་ངོ་སྤྲོད་དུ། ཕྱི་རྒྱལ་གྱི་གསར་འགོད་མི་སྣ་བོད་ནང་བསྐྱོད་ནས་ཀྱི་བཅར་འདྲི་བྱས་པ་ཟེར་བའི་གི་ཡིག་ཐོག་དང་བརྙན་འཕྲིན་གཉིས་ཀྱི་གི་ཐོག་ནས་མཐོང་རྒྱུ་ཡོད་པ་སྟེ། འདིར་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཁག་ཏུ་འུར་སྒྲ་ཤུགས་ཆེན་བྱེད་བཞིན་པ་རེད། འདི་ནི་རྒྱ་ནག་རང་ཉིད་ཀྱིས་བོད་ཀྱི་གནས་ཚུལ་དྲིལ་བསྒྲགས་བྱེད་པ་ལ་ཕྱི་ཡི་གི་རྒྱལ་ཁབ་ཁག་གིས་ཡིད་ཆེས་བྱེད་ཀྱི་མེད་དུས། ཕྱི་རྒྱལ་གྱི་གསར་འགོད་པ་བེད་སྤྱོད་བྱས་ནས་ཀྱིས་བོད་ཀྱི་གི་གནས་ཚུལ་འདི་དྲིལ་བསྒྲགས་བྱེད་ཐབས་ཀྱི་འཁྱོག་ལམ་ཞིག་འཚོལ་པ་རེད་ཅེས་ཞིབ་འཇུག་པ་ཚོ་གིས་བརྗོད་བཞིན་པ་རེད། རྒྱ་ནག་གི་རྒྱལ་སྲིད་སྤྱི་ཁྱབ་ཁང་གིས་གསལ་བསྒྲགས་ཤིག་སྤེལ་བའི་ནང། དབུལ་ཕོངས་འགན་ལེན་གྱི་ཁྱིམ་ཚང་ནས་དབུལ་ཕོངས་ཀྱི་མི་འབོར་དྲུག་ཁྲི་དྲུག་སྟོང་ལྷག་ཙམ་ཡོད་པ་རྣམས་དབུལ་སྐྱོར་རོགས་རམ་གྱིས་དབུལ་སྐྱོར་བྱེད་རྒྱུ་ཡི་ཁུངས་སུ་ཚུད་ཡོད་པ་སྐོར་འཁོད་ཡོད་པ་རེད། དེ་ཡང་ཕྱི་ཟླ་བཅུ་པ་ཚེས་བཅུ་གཉིས་ཉིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་རྒྱ་སྐད་སྡེ་ཚན་གྱིས་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གི་རྒྱལ་སྲིད་སྤྱི་ཁྱབ་ཁང་གི་གསལ་བསྒྲགས་དེའི་ནང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དྲུག་པ་ཡི་ནང། རྒྱ་ནག་རྒྱལ་ཡོངས་ཀྱི་ཡོང་འབབ་དམའ་བའི་མི་འབོར་ལྟ་ཞིབ་ཚད་ལེན་བྱས་པའི་ནང། དམིགས་བསལ་གྱི་དཀའ་ངལ་ཡོད་པ་རྣམས་དང་དམའ་མཐའ་ཡི་འཚོ་རྟེན་འགན་སྲུང་གི་ཡོང་འབབ་དམའ་བའི་གི་ཁྱིམ་ཚང་ནས། མི་འབོར་དྲུག་ཁྲི་དྲུག་སྟོང་ལྷག་ཙམ་ཡོད་པ་སྐོར་འཁོད་ཡོད་པ་རེད། དེ་ནི་གནད་ལ་འཁེལ་བའི་གི་རོགས་སྐྱོར་ཀྱི་ཁུངས་སུ་ཚུད་ཡོད་པ་སྐོར་འཁོད་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་གི་ཕྱི་ཟླ་བཅུ་གཉིས་པ་ཚེས་གཉིས་ཉིན། རྒྱ་ནག་གི་རྒྱལ་སྲིད་སྤྱི་ཁྱབ་ཁང་གི་དབུལ་སྐྱོར་གཞུང་ལས་ཁང་གི་འབྲེལ་ཡོད་དཔོན་རིགས་ནས་བརྗོད་པར་གཞིགས་ན། རྒྱ་ནག་རྒྱལ་ཡོངས་ནང་རྫོང་ཁག་བརྒྱད་བརྒྱ་སུམ་ཅུ་སོ་གཉིས་ཚང་མ་དེ། དབུལ་ཕོངས་ཡི་ཞྭ་མོ་ཕུད་ཟིན་ནས་འབྱོར་ལྡན་སྤྱི་ཚོགས་ཀྱི་འཚོ་བ་རོལ་བཞིན་ཡོད་པ་སྐོར་ཡང་ཡང་བརྗོད་བཞིན་ཡོད་པ་རེད། ཡིན་ན་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ནང་ད་རུང་ཡང་རྒྱ་ནག་རྒྱལ་ཡོངས་ནང་ཡོང་འབབ་དམའ་བའི་གི་མི་འབོར་ལྟ་ཞིབ་ཚད་ལེན་བྱེད་པའི་ནང་དམིགས་བསལ་གྱི་དཀའ་ངལ་ཡོད་པ་རྣམས་དང་དམའ་མཐའ་ཡི་མཚོ་སྟེང་འགན་སྲུང་གིས། ཡུམ་བོ་མ་དབུས་ཀྱི་རྒྱ་མཚོ་ནས་མི་འབོར་དྲུག་ཁྲི་དྲུག་སྟོང་ལྷག་འཚོལ་ཞིང། ད་ལྟ་ཡང་དཀའ་ངལ་ནང་ལ་ལྷུང་བཞིན་ཡོད་པའི་སྐོར་འཁོད་ཡོད་པ་རེད། རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་རྒྱ་གར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ཀྱིས་གཏོང་བའི་གི་གནས་ཚུལ་གཅིག་ཉན་རོགས་གྱིས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་སྔོན་མགུལ་ཆམ་བཞེས་པའི་རྐྱེན་གྱིས་སྐུའི་འཕྲོད་བཞེས་བརྟག་དཔྱད་སླད་སྤྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་རྒྱལ་ས་ལྡི་ལིར་ཆིབས་བསྒྱུར་བསྐྱངས་གནང་མཛད་དེ་འདི་ཚེས་བཅུ་གཉིས་ཉིན་གྱི་སྔ་དྲོ་མགོན་པོ་གང་ཉིད་མཆོག་སྐུ་ཁམས་གསལ་ཐང་ངང་ནས་ཐུགས་དགྱེས་ཚོར་ཆེན་པོས་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་གནང་སོང། འདི་གའི་རླུང་འཕྲིན་ཁང་གིས་སྐུའི་ཕྱི་ལུགས་བླ་སྨན་པ་ཚེ་བརྟན་རྡོ་རྗེ་ལགས་སུ ྋགོང་ས་མཆོག་གི་སྐུའི་འཕྲོད་བཞེས་བརྟག་དཔྱད་ཇི་ལྟར་བྱུང་ཡོད་པའི་སྐོར་བཀའ་འདྲི་ཞུས་པར།
ད་ཁ་སང་ཕྱི་ཟླ་བཅུ་བའི་ཚེས་བརྒྱད་ཉིན་ལ་དེ་ནང་ལྡི་ལི་ལ་ཆིབས་བསྒྱུར་བསྐྱངས་པ་རེད།

ད་རེས་སླར་ཡང་ཁོང་མཇལ་རྒྱུའི་ཆེད་དུ་འདིར་ཡོང་བ་ཡིན། འཛམ་གླིང་ནང་ཁོང་ལྟ་བུའི་དབུ་ཁྲིད་ཅིག་ཡོད་པ་ནི་ང་ཚོ་ཚང་མའི་བསོད་ནམས་ཡིན་ཞེས་གསུངས་བྱུང། ཡང་བོད་ཀྱི་ཟློས་གར་ཚོགས་པའི་འཁྲབ་སྟོན་པ་བསྟན་འཛིན་དབྱངས་སྒྲོལ་ལགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཁམས་གསལ་ཐང་ངང་ཕྱིར་ཞབས་སུ་འཁོད་པའི་སྐབས་གླུ་ཡི་མཆོད་པ་འབུལ་རྒྱུ་བྱུང་བ་ནི་ཧ་ཅང་གི་སྐལ་བ་བཟང་པོ་ཚོར་གྱི་འདུག་ཅེས་འགྲེལ་བརྗོད་གནང་བྱུང། ང་རང་ཆ་བཞག་པ་ཡིན་ན་ཨ་ནི་ཟློས་གར་ཚོགས་པ་ཀྱི་ཚབ་ཞུས་ནས་ཨ་ནི་ང་ཚོ་ཚང་མ་གཅིག་དེ་ལ་རྒྱག་རོམ་བྱས་ལ་ཕེབས་བསུ་ལ་ཨ་ནི། ང་ཚོ་ཚང་མ་གཞས་མ་བྱས། ཨ་ནི་རྔོན་པ་རིགས་ལྔ་ཚང་མ་གྲ་སྒྲིག་བྱས་བྱས་དེ་ལ་ཕེབས་བསུ་ལ་སླེབས་ཡོད། ཚོ་ཚང་མ་སྐལ་བ་བཟང་པོ་ངང་ནས་སེམས་པ་ལ་ཡ་ཨ་ནི་དགའ་བསུ་ཆེན་པོ་ཅིག་ངང་ནས་ཨ་ནི་ཚང་མ་དེ་ལ་ཕེབས་བསུ་ཞུ་གར་སླེབས་ཡོད། ཡང་སི་ལོ་ཝ་ཀི་ཡའི་རྒྱལ་ཁབ་ནས་ཡིན་པའི་ཡ་ན་ལགས་ཀྱིས། I can't describe it།
ྋགོང་ས་མཆོག་དངོས་སུ་མཇལ་བའི་ཚོར་བ་དེ་བརྗོད་མི་ཤེས་པ་ཞིག་འདུག། རྒྱུ་མཚན་ནི་གང་ཉིད་མཆོག་གི་རླབས་ཆེན་གྱི་མཛད་རྗེས་དང་བྱམས་བརྩེ་ལྡན་པའི་ཞལ་རས་དེ་མཇལ་བའི་སྐབས་རང་བཞིན་གྱིས་སེམས་ལ་དགའ་བ་དང་བདེ་སྐྱིད་ཚད་མེད་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང་གཞི་རྩའི་ཆ་ནས་གཟའ་འཁོར་རྗེས་མའི་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེའི་ནང་ཆིབས་བསྒྱུར་མཛད་གཏན་འཁེལ་ཡོད་ཀྱང་མངའ་སྡེ་དེའི་ནང་ཆུ་ལོག་གི་གོད་ཆག་བྱུང་རྗེས་ད་ལྟའི་ཆར་ངལ་སེལ་གྱི་ལས་དོན་རིགས་ལ་གནས་བཞིན་ཡོད་སྟབས་མགོན་པོ་གང་ཉིད་མཆོག་གི་ཆིབས་བསྒྱུར་གྱི་མཛད་འཆར་ཁག་གནས་སྐབས་རིང་ཕྱི་བཤོལ་མཛད་ཡོད་པ་རེད། གཞན་ཡང་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གིས ྋགོང་ས་མཆོག་གི་མཛད་འཆར་གསལ་བསྒྲགས་གནང་བར་གཞིགས་ན། རིང་མིན་སྤྱི་ཟླ་བཅུ་གཅིག་ཚེས་ཉི་ཤུ་རྩ་དྲུག་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལྷོ་ཕྱོགས་སུ་ཆིབས་བསྒྱུར་གྱིས་ཁུལ་དེར་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་སྐྱོང་གནང་མཛད་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་བསོད་ནམས་ལྷ་མོ་གིས་ཕྱོགས་སྒྲིག་བྱས་པའི་གི་དམིགས་བསལ་གྱི་གསར་འགྱུར་དེ་ཉན་རོགས།
ཧི་མ་ལ་ཡའི་རི་རྒྱུད་དུ་གནས་པའི་རྒྱལ་ཁབ་ཁག་གི་ལྷན་ཚོགས། ཧི་མ་ལ་ཡ་སྐོར་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཞེས་པ་ཐེངས་གསུམ་པ་དེ། ཟླ་བ་འདིའི་ཕྱི་ཚེས་བཞི་དང་ལྔ་བཅས་ཉིན་གྲངས་གཉིས་ཀྱི་རིང།

དེའི་སྤྱིར་བཏང་གི་རྒྱ་ནག་གི་ཁོ་རང་ཚོ་ཡིན་ན་རེད་དེ་གཅིག་བཟང་ལ་གོ་རྒྱུ་ཁོ་ཧ་གོ་གི་རེད། ཁྲིམས་ཀྱི་སྟེང་ན་ཁ་སོ་ད་ལྟ་ཡིན་ན་རེད་ཁོ་གོ་དེ་གཞུང་གི་ནང་ན་རེད་དེ་བོད་རང་སྐྱོང་ལྗོངས་བོད་རང་སྐྱོང་ཁུལ་བཅུ་ཐམ་པ་བོད་རང་སྐྱོང་རྫོང་གཉིས་དེ་ཆ་ཚང་ང་ཚོ་བོད་མདོ་དབུས་ཁམས་གསུམ་ཆ་ཚང་ཁྱབ་ནས་དེ་ལ་བོད་ལ་གོ་རང་ཚེ།

བྱེད་ཀྱི་ཡོད་མདོག་མདོག་བྱས། ཨ་ནི་དེ་འདྲས་ཀྱི་དཔལ་འབྱོར་གྱི་རོགས་རམ་བྱེད་ཀྱི་ཡོད་མདོག་མདོག་རྣམ་པའི་འོག་ལ་ཨ་ནི་ལུང་པ་དེ་ཚོ་གི་བུ་ལོན་གསབ་མ་ཐུབ་ཨ་ནི་རྒྱ་ནག་གི་གནོན་ཤུགས་འོག་ལ་བསྡད་དགོས་ཐུག་ཡ་ཡོད་རོགས་ཨ་ལ། པ་ཀི་སི་ཐན་ཡིན་ནས་ཤྲི་ལང་ཀ་ཡིན་ནས་ད་ལུང་པ་མང་པོ་ཡོད་ར་དེ་འདྲས། བལ་ཡུལ་ད་བཤད་མ་དགོས་རོགས་ཨ་ལ། ད་དེ་འདྲས་ཀྱི་གནོན་ཤུགས་གཅིག་སླེབས་ཡོང་གི་ཡོད་རེད་དེ་མཉམ་དུ་ཨ་ནི Belt and Road Initiative ལ་ནི་རྒྱ་ནག་གི་ད་ལུང་པ་ཁ་ད་མི་འབོར་བརྒྱ་ཆ་བྱས་ན་མི་འབོར་འཛམ་གླིང་ཡོངས་ཀྱི་ད་མི་འབོར་བརྒྱ་ཆ་བདུན་ཅུ་ལ་ཁྱབ་ཐུབ་ཡ་གི་ད་དེ་འདྲས་ཀྱི་ཁོ་ཚོ་གི

ཡང་ཁོང་གིས། རྒྱ་ནག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་ལ་ཆགས་རྗེས་སུ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ལམ་ལུགས་གཏོར་སྐྱོན་གཏོང་ཐབས་བྱེད་ཀྱི་ཡོད་པ་དང། ཡིན་ནའང་འགྲན་བསྡུར་བྱེད་མཁན་འདང་ངེས་མེད་པའི་གི་ཆ་ནས་རྒྱ་ནག་མུ་མཐུད་འོས་འདེམས་རྒྱལ་ཁ་ཐོབ་པ་དེ་ནི་ཧང་སང་དགོས་པ་གང་ཡང་མེད་ཅེས་གསུངས་གནང། ཁོང་གིས། རྒྱ་ནག་ད་རེས་འོས་འདེམས་རྒྱལ་ཁ་ཐོབ་དོན་དེ་གི་རྒྱུ་མཚན་ཤེས་རྒྱུ་ནི་གལ་ཆེན་པོ་ཡིན་པ་དང། ཚིག་གཅིག་གི་ཐོག་ནས་བཤད་ན་འདི་ནི་འགྲན་བསྡུར་ཤུགས་ཆེ་བའི་གི་གོ་རིམ་ལྡན་པ་ཞིག་མིན་པ་དེ་ཡིན་པ་དང། ཨེ་ཤ་ཡ་གྱི་སྡེ་ཚན་ནང་དུ་རྐུབ་སྟེགས་བཞི་ལས་མེད་ཅིང་དེ་ལ་རྒྱལ་ཁབ་བཞི་ལས་འོས་བསྡུ་གི་འགྲན་བསྡུར་ནང་འཛུལ་ཞུགས་བྱས་མེད་པ་རེད། ཡིན་ནའང་ད་རེས་ཀྱི་མཇུག་འབྲས་འདི་གིས་སེམས་འགུལ་ཐེབས་པ་ཞིག་བསྟན་པ་དེ་ནི་རྒྱ་ནག་སྲིད་གཞུང་གིས་སྡེ་ཚན་དེའི་ནང་ཐོབ་ཀྱི་འོས་གྲངས་ཆེས་དམའ་ཤོས་ཆགས་པ་རེད།

རྒྱ་ནག་སྲིད་འཛིན་ཞུ་ཅིང་ལེས་ཟིན་པ་ལ་དུག་བག་བཅད་ཀྱི་ཡོད་ཅེས་གསུངས་གནང། ཀྲུང་གོ་དང་ཀྲུང་གོའི་ཝེ་ཝར་ཐུའུ་ཞིན་ཡོའུ་ཅེ་ཧོ་དང་ཞི་ཐུང་ཞིན་ཙུང་ཙུང་ལེ་ཅུན་ཡན་ཀྲོང་དུ་ནི་བཅད་འཐག་ལ་རེ་བ་གོ་སྒྱུར་རིན་འཕྱོང་བསྐུངས་ཡོད། ཁོང་གིས་རྒྱ་ནག་གིས་ཡུལ་སྐོར་མི་རིགས་ལ་ཆེས་མའི་འཆར་གཞི་འདིང་པ་དང་ལམ་ལུགས་ལྡན་པའི་སྒོ་ནས་མི་རིགས་རྩ་མེད་གཏོང་བའི་སྲིད་ཇུས་སྤེལ་ནས་ཡུལ་སྐོར་མི་རིགས་ཁྲི་ཕྲག་མང་པོ་བཙན་གྱིས་རྒྱུ་སྐྱེལ་ར་བ་ནང་བཀག་ཉར་བྱས་པ་དང། དེས་རྒྱལ་སྤྱི་གི་འགྲོ་བ་མི་ཐོ་ཐང་གི་གཞི་རྩ་གི་ཁྲིམས་ལུགས་ལ་རྡོག་རོལ་གཏོང་གི་ཡོད་པའི་ཁར།